བཀྲ་ཤིས་བདེ་ལེགས། དེ་ནས་ད་དེ་རིང། དེ་ན་ལ། སྒོམ་ཉམས་ལེན། ག་འདྲེ་བྱེད་ཡས་སྐོར། མདོར་བསྡུས་ཅིག། བཤད་ཡིན་འདི་ལྷག་པར་དུ། ཁྱེད་རང་ཚོ། དེ་ནས་སྔོན་མ། སྒོམ་བརྒྱབ་མ་མྱོང་བ། གསར་པ། སྒོམ་ལ་ཡང། དོ་སྣང་ཡོད། སྒོམ་རྒྱག་དགོས་བསམ། ཡིན་ན་ཡང། དེ་ནི་སྒོམ་ག་འདྲའི་རྒྱག་པ་ཧ་མ་གོ་བ། སྒོམ་རྒྱག་པའི་གི་འགོ་བཙུགས་མ་ཤེས་པ། ད་དེ་འདྲ་གི་ཆེད་དུ་ཆེད་མངགས་བྱས་ནས་མར་བཤད་ཡིན། དེ་ཡིན་དུས་ད་ང་རང་ཚོ་སྤྱིར་བཏང་སྒོམ་ཟེར་ན་ག་རེ་ཟེར་ན། སྤྱིར་བཏང་གི་སྒོམ་ཟེར་དུས་ང་རང་ཚོ་ནང་སེམས་ཀྱི་འགྲོ་སྟངས་དང་སེམས་ཀྱི་གནད་འགག་དེ་ཤེས་ནས། དེ་ནས་ནང་སེམས་ལ་འགྱུར་བ་བཏང་བ་ལ་བརྟེན་ནས། དེ་ནས་ཅིག་ང་རང་ཚོ་མི་ཚེ་ལ་ཡང་ཕན་པ། ཉོན་མོངས་པ་དང་སྡུག་བསྔལ་ཞི་བ། དེ་ནས་ཅིག་མི་ཚེ་སྐྱིད་པོ་ཞི་བདེ་ཡོང་ཡས། ཨ་ནི་ཁྱོད་ལས་ལས་ཀ་ག་རེ་བྱས་ན་ལས་དང་བྱ་བ་ག་རེ་བྱས་ན་ཡང་ཕན་ཐོགས་པ། དེ་ཡིན་ན་ད་སྒོམ་རྒྱབ་པ་ཡིན་ན་ཚེ་འདི་ལ་ཡང་ཕན། སྐྱེ་བ་ཕྱི་མ་ལ་ཡང་ཕན། སྒོམ་རྒྱབ་པ་ལ་དེ་ནི་སྡིག་པ་དག་གི་ཡོད་རེད། སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ནི། སྦྱིན་པ་བཏང་བ་ཚུལ་ཁྲིམས་བསྲུང་བ་བཟོད་པ་སྒོམ་པ་བརྩོན་འགྲུས་བརྩམས་པ། དེ་ཚོ་ལས། དེ་ནི་བསམ་གཏན་ཟེར་ནས། སྒོམ་རེད་སྒོམ་འོ་དེ་བསམ་གཏན་སྒོམ་རྒྱབ་པ་ཡིན་ན་ཕན་ཆེ་བ་ཡོད་རེད་གསུངས། སྒོམ་རྒྱབ་པ་ཡིན་ན་སྡིག་པ་དག་བསོད་ནམས་ཀྱི་ཚོགས་གསོག།

ག་ས་ག་ལ་སྐད་གྲགས་ཆེན་པོ་ཆགས་ཡོད་རེད། དཔེར་ན། ནུབ་ཕྱོགས་ཀྱི་ཡུ་རོབ་རེད། དེ་ནས་ཨ་མི་རི་ཀའི་རྒྱལ་ཁབ་ཆ་ཚང་གི་མི་ཐམས་ཅད་ད་དེང་སང་སྒོམ་རྒྱབ་པ་གི་རྩོལ་བ་བྱས་ནས་སྒོམ་རྒྱབ་པ་གི་ཐབས་ཤེས་བཏང་གི་ཡོད་རེད། དེ་ནས་ཨ་མི་རི་ཀ་འདྲ་བ་ཡིན་ན་སློབ་གྲྭ་ཆ་ཚང་ནང་ལ་ཡང་སྒོམ་རྒྱབ་པ་འགོ་བཙུགས་ནས་སློབ་ཕྲུག་དེ་ཚོ་ལ་ཡང་དེ་འདྲའི་ཅི་དྲག་གང་དྲག་བཟོ་གི་ཡོད་རེད། ཡུ་རོབ་ལ་ཡང་ད་དེ་ཚོ་འགོ་བཙུགས་གི་ཡོད་རེད། དཔེར་ན་ཚོང་རྒྱག་མཁན་ཚོང་པ་དེ་ཚོ། སྒོམ་རྒྱག་གི་ཡོད་རེད། ཚན་རིག་པ་མང་པོ་ཅིག་ཡང་སྒོམ་རྒྱག་གི་ཡོད་རེད། ག་རེ་ཟེར་ན་སྒོམ་རྒྱག་པ་ལ་བརྟེན་ནས་ཕན་ཐོགས་མང་པོ་ཅིག་ཡོད་པ་ཧ་གོ་གི་ཡོད་རེད། སྒོམ་བརྒྱབ་ན་སེམས་པ་སྐྱིད་པོ་ཆགས། སྒོམ་བརྒྱབ་པ་ཡིན་ན་གཟུགས་པོ་ལ་ཕན། གཟུགས་པོ་ལ་ནད་ན་ཚ་ལ་ཕན། སྒོམ་བརྒྱབ་པ་ཡིན་ན་མི་དང་མི་ཡི་འབྲེལ་ལམ་ཡག་པོ་ཆགས། ཨ་ནི་སྒོམ་བརྒྱབ་པ་ཡིན་ན་ང་རང་ལས་ཀ་ག་རེ་བྱས་ན་ལས་ཀ་དེ་ཡག་པོ་ཆགས་ཡོད་རེད། ལས་ཀ་དེ་སྤུས་དག་པོ་ཆགས། སྒོམ་བརྒྱབ་པ་ལ་བརྟེན་ནས་སློབ་སྦྱོང་ཡག་པོ་ཆགས་ཡོད་རེད། དེ་ཡང་དོན་དག་དེང་སང་འཛམ་བུ་གླིང་ག་ས་ག་ལ་སྒོམ་རྒྱག་པའི་འགོ་བཙུགས་པར་འདུག་དེ་ནས་ད་སྒོམ་དེ་ངོ་མ་འགོ་བཙུགས་དེ་ག་འདྲ་ཞིག་རྒྱག་པ་རེད་ཟེར་ན་ད་སྒོམ་གྱི་ངོ་བོ་འདྲ་བོ་དེ་ང་རང་ཚོ་ག་རེ་གསུངས་པ་རེད་ཟེར་ན་དྲན་པ་གསུངས་པ་རེད་དྲན་པ་ནམ་རྒྱུན་དྲན་པ་ཟེར་དུས་ཅིག་སྔོན་མ་སེམས་པ་མ་བརྗེད་ནས་བསྡད་པའི་དྲན་པ་ཟེར་དུས། ཨོ། ངས་ཁ་རྩང་ཁྱེད་རང་ཅིག་ལབ་ཡོད་དེ་ཁྱེད་རང་དྲན་གྱི་འདུག་ཨེ། ཟེར་གྱིན་དང་པོ་ཚིག་དེ་འདྲ་བོ་ཅིག་བྱུང་བ་རེད་ཡིན་ན་ད་ལྟ་འདིའི་སྐབས་སུ། དྲན། ད་ལྟ་འདི་ལ་དྲན་པ་ཟེར་མཁན་དེ་ག་རེ་རེད་ཟེར་ན་ཧ་གོ་བསྡད་མཁན་ཤེས་བསྡད་མཁན་ཅིག། དེ་ནས། དཔེར་ན། ད་ལྟ་ཁྱེད་རང་ཚོ། ང་མཐོང་གི་འདུག་བ། ང་གི་འདི་གི། གློག་བརྙན་ནང་ལ། མཐོང་གི་འདུག་བ། ཨོ། མཐོང་བ་ཧ་གོ་བསྡད།

ཁ་ལག་ཟ་བ་ཡིན་ན་ཁ་ལག་ཟ་བ་ཧ་གོ། བསྡད་པ་ཡིན་ན་བསྡད་པ་ཧ་གོ། དེ་ནས་ཅིག་ལས་ཀ་བྱེད་པ་ཡིན་ན་ལས་ཀ་བྱེད་པ་ཧ་གོ། རྩེད་མོ་རྩེ་བ་ཡིན་ན་རྩེད་མོ་རྩེ་བ་ཧ་གོ་ད་འདི་རང་རེད། ལས་སླ་བོ་རེད་དོ། དེ་ནས་ད་ཁྱེད་རང་ཚོ་དྲན་མེད་མ་སོང་ན་མ་གཏོགས་དྲན་པ་ཡོད་རེད། བརྒྱལ་མ་སོང་ན་མ་གཏོགས། དྲན་པ་ཡོད་རེད། དེ་ཡིན་ནའི་ད་དྲན་པ་དེ་ང་རང་ཚོ་ལ་ག་དུས་ཡིན་ན་ཡོད་རེད། དེ་ཡིན་ནའི་ད་ང་རང་ཚོ་དྲན་པ་ཟེར་དུས་དཔེ་བཞག་པ་ཡིན་ན་ནམ་མཁའ་འདྲ་བོ་ཞིག་རེད་གསུངས་བ་རེད། ནམ་མཁའ་ནང་བཞིན་བྱས། དེ་ནས་ད་དྲན་པ་འདི་ཧ་གོ་བསྡད་མཁན་སེམས་ཁོ་རང་ཧ་གོ་བསྡད་མཁན་ཤེས་བསྡད་མཁན་འདི་ནང་ལ་དེ་ནས་རྣམ་རྟོག་ཡོང་གི་ཡོད་རེད། རྣམ་རྟོག་འདྲ་མི་འདྲ་ང་ཟ་དགོས་སམ་འགྲོ་དགོས་སམ་བསྡད་དགོས་སམ། ཨོ་མི་འདིས་ང་ལ་གཅིག་ལབ་གི་འདུག། ཨོ་འདི་ཡག་པོ་མ་རེད། མི་གཅིག་ང་ལ་ཡག་པོ་ལབ་གི་འདུག་ཨོ་འདི་ཡག་པོ་རེད། ཨོ་མི་གཅིག་གིས་ང་ལ་བསྟོད་པ་བཏང་གི། མི་གཅིག་ང་ལ་སྨད་པ་བཏང་གི་འདུག་མི་གཅིག་གིས་ང་དང་མི་གཉིས་འཁྲུག་པ་ཤོར་སོང། ཨོ་མི་གཅིག་དང་ང་གཉིས་ལས་ཀ་བྱས་ནས་ལས་ཀ་དོན་དག་ཡག་པོ་གྲུབ་སོང། ཨོ་ཁ་སང་ལས་ཀ་དོན་དག་ཡག་པོ་གྲུབ་མ་སོང། ཨོ་ཁ་སང་གནམ་གཤིས་ཡག་པོ་མི་འདུག་ཁ་སང་ན་ནིང། ཅིག་ནང་མའི་ཁྱིམ་མཚེས། སྤུན་ཀྱག་ངོ་ཤེས་དེ་འདྲ་ལ་དཀའ་ངལ་བྱུང་སོང་ན་ཚ་བྱུང་སོང་སེམས་པ་སྐྱིད་པོ་མི་འདུག་ཨོ་ངའི་བསམ་དོན་འགྲུབ་ཚོང་ཡག་པོ་ཆགས་ལས་ཀ་ཡག་པོ་རག་ཆ་ཚང་ཡག་པོ་འགྲུབ་ཚེ་སྐྱིད་པོ་བྱུང་སོང་མང་པོ་ཞིག་དྲན་གྱི་འདུག་བ་སེམས་ནང་ལ་རྣམ་རྟོག་དང་ཉོན་མོངས་པ་ཚོར་བ་འོ་དེ་ཚོ་ཆ་ཚང་སྤྲིན་པ་འདྲ་བ་ཞིག་རེད། ནམ་མཁའ་ལ་སྤྲིན་པ། འོ་དེ་སྤྲིན་པ་དེ་སྐབས་སྐབས་ལ་ནམ་མཁའ་དེ་ལ་སྤྲིན་པ་དཀར་པོ་སེར་པོ་དེ་འདྲ་པས། དེ་འདྲ་ཅིག་དམར་པོ་དཀར་པོ་སེར་པོ་དམར་པོ་དེ་འདྲ་ཡི་སྙིང་རྗེ་བོ་དེ་འདྲ་ཡོང་བ་རེད་བ། སྐབས་སྐབས་ལ་སྤྲིན་པ་དཔེ་མི་སྲིད་ཀྱི་ནག་པོ་འཁྲུགས་བསྡད་མཁན་རླུང་ཐོག་རྒྱབ་རླུང་འཚུབ

སྐྱོ་བ་ཡོད་མ་རེད་དེ་ཚོ་ཆ་ཚང་ནམ་མཁའ་ནང་ལ་ཡོང་གི་རེད་ནམ་མཁའ་ནང་ལ་བསྡད་ཀྱི་རེད་ནམ་མཁའ་ནང་ལ་ཐིམ་འགྲོ་གི་རེད་ནམ་མཁའ་ཁོ་རང་གི་ངོ་བོ་དེ་གཙང་མ་ཅིག་བསྡད་ཡོད་རེད་ནང་པ་ཁོ་རང་ནམ་མཁའ་ནམ་མཁའ་ཇི་ཏོ་བ་རྣམས་ནམ་མཁའ་དེ་ནམ་མཁའ་ཁོ་རང་གཙང་མ་ཞི་བ་ག་དུས་ཡིན་ན་ནམ་མཁའ་ཁོ་རང་ངོ་བོ་ལ་སྤྲིན་པས་མ་གོས་ནས་བསྡད་ཀྱི་ཡོད་རེད་དེ་ནང་བཞིན་དྲན་པ་སེམས་ཁོ་རང་རང་དེ། ཆུ་གཙང་མ་ནང་བཞིན། ཆུ་དྭངས་མ་ནང་བཞིན། ནམ་མཁའ་ནང་བཞིན། ཨོ་དེ་འདྲ་གཙང་མ་ཅིག་ཡོད་རེད། ཧ་གོ་སོང་ཨ། ད་ཡིན་ན་ཡང་ད་དྲན་པ་དེ་ལ་ཡི་འབྲེལ་བ་བྱས་ནས་དྲན་པ་དེ་ངོ་ཤེས་དགོས་དང་པོ། ད་དྲན་པ་ངོ་ཤེས་ཞེས་པའི་དོན་ངས་ཁྱེད་རང་ཚོར་བསླབས་སོང་ཨ།